ཚེ་སྟོད་ཁང་རྟ་རྡོ་སོགས་ལྟ་བའི་དམིགས་གཅིག་རྒྱས་སྟངས་ག་རེ་རེད། ལྟ་བའི་དམིགས་གཅིག་མ་རྒྱས་ན་ཁོ་ཟག་བཅས་མ་རེད་པས། འོ་དེ་རེད་ད། དེ་ནི་དེའི་མིང་རྣམ་གྲངས་ཟེར་དེ་ཟག་བཅས་དང་དོན་གཅིག་པའི་དབང་དུ་བྱས་པ་མ་ཡིན་པར་ཐལ་ཟེར་བ་རེད། དེ་ཟག་བཅས་དང་དོན་གཅིག་པའི་དབང་དུ་བཞི་ཆ་གཅིག་གི་འདུག་ག་དེ་མ་བྱས་ན་ག་རེ་ཟེར་ན། འདུས་བྱས་མིང་གི་རྣམ་གྲངས་བཤད་ཡོང་དུས་གང་ལ་ཡང་དེ་འདུས་བྱས་དང་དོན་གཅིག་པའི་དབང་དུ་མ་བྱས་ཟེར་དགོས་རེད་པ། དེ་ཡིན་ན། ལམ་བདེན་ག་རེ་ཟེར་ན་འོག་ལ་སོགས་འདུས་བྱས་མ་ཡིན་པར་ཐལ་ངེས་པར་འབྱུང་བཅས་མ་ཡིན་པའི་ཕྱིར་ཟེར་དུས་རང་ལུགས་ལན་བརྒྱབ་སོང་དེ་ངེས་པར་འབྱུང་བཅས་རེད། ག་རེ་ཟེར་ན་ལྷག་མེད་ལ་འཕོ་བ་དེ་དུས་ཁོ་གཟིངས་དང་བཞིན་དོར་འབྲས་བུར་ཁེབས་པ་ཁོ་ངེས་པར་འབྱུང་བའི་གང་ཟག་ཡོད་རེད་ཟེར་ལབ་རེད་པ་དེ་ཡིན་ཙང་ག་རེ་ཟེར་ན་དེ་ཕྱི་ནང་མིང་གི་རྣམ་གྲངས་ཙམ་མ་ཡིན་པར་ཁོ་དོན་གྱི་མིང་གི་རྣམ་གྲངས་རང་ལ་གོ་བ་ཅིག་ལེན་གྱི་འདུག་པ་གཞན་འདུག་ཟེར་ལེན་ཀྱང་འགྲིག་རེད་བ་འདུས་བྱས་ཡིན་ན་ངེས་པར་འབྱུང་བཅས་ཡིན་པས་ཁྱབ་ཡོད་པ་མ་རེད་དེ་ག་རེ་ཟེར་ན་མིང་གི་རྣམ་གྲངས་ཙམ་རེད་མ་གཏོགས་དོན་གྱི་མིང་གི་རྣམ་གྲངས་མ་རེད་ཟེར་ལེན་ཀྱང་འགྲིག་རེད་བ་ཡིན་མ་ཡང་ཚེ་ཁོ་ཅིག་ཁོ་ངེས་པར་འབྱུང་བཅས་ཡིན་པ་ཅིག་གྲུབ་སོང་བ།

རྒན་མོ་ཤོག་དོ། ག་བར་གཞུང་ངོས་བཟུང་སེང། རང་སེང། ད་གཞུང་སྐོར་དཔེ་ཆ་སྐོར་ལག་ཁྱེར་དེ་ནས་ལེན་རྒྱག་ཐུབ་མི་འདུག་ད་དཔེ་ཆ་མེད་འདུག་ཚར་རེ་དང། དེ་དག་གི་མཚན་གཞི་དབྱེ་བ་ནི་ལས་བསྟན་པ་ཉིད་དུ་འཆད་པར་འགྱུར་རོ་ཟེར་དུས་ན་རྣམ་པར་རིག་བྱེད་མ་ཡིན་པའི་གཟུགས་འཆད་པའི་སྐབས་སུ་རེད་པ། རྣམ་པར་རིག་བྱེད་མ་ཡིན་པའི་གཟུགས་དེ། རྩ་བའི་ཚིག་དེ་སོགས་གཡེངས་དང་སེམས་མེད་པ་ཡི་ཡང་ཞེས་བསྟན་ཚར་བའི་རྗེས་ལ་ཨ་མཐའ་མ་དེ་ལ་ཨ་ཅིག་འདུག་ག། འདིར་སློབ་དཔོན་འདུས་བཟང་གིས་སྐྱོན་དྲུག་བཏང་སོང།

ཡོད་རེད་པ། ད་མ་ཡིན་པ་ད་གཞུང་བྱས་ན་མཆིམས་མཛོད་བྱས། ཐད་ཀར་རྩ་བ་བྱས་ཟེར་ན་ག་རེའི་སྐབས་སུ་རེད། དངོས། ཟེར། རྣམ་པར་རིག་བྱེད་མ་ཡིན་པའི་གཟུགས་དེ་ལ་དངོས་བཤད་པ་དང་དེའི་རྒྱུ་འབྱུང་བ་ཆེན་པོ་བཤད་པའི་དངོས་བཤད་པའི་སྐབས་སུ་རེད་པ། ཡག་འདི་ད་ཡར་འགྲོ་མགོ་ཆེ། ད་མ་ཡིན་པ་ད། དེ་དག་གི་མཚན་གཞི་དབྱེ་བ་ནི་ལས་བསྟན་པ་ཉིད་དུ་འཆད་པར་འགྱུར་རོ། ཟེར་དུས་དེ་འབྲས་འབྱུང་བཞི་ངོས་བཟུང་ཟེར་ན། རྣམ་པར་རིག་བྱེད་མ་ཡིན་པའི་གཟུགས་དེ་དག་གི་མཚན་གཞི་དང་དབྱེ་བ་ནི་ལས་བསྟན་པའི་གནས་ལས་བསྟན་པའི་གནས་ཟེར་ན་ག་དེ་རེད། གནས་བཞི་པའི་སྐབས་སུ་འཆད་མཁན་ཡིན་སོང་ད་འདི་སྐབས་སུ་ལ་རྣམ་པར་རིག་བྱེད་མ་ཡིན་པའི་གཟུགས་ཀྱི་མཚན་ཉིད་ཙམ་མ་གཏོགས་མཚན་གཞི་དང་དབྱེ་བ་དེ་ཚོ་བསྟན་མ་སོང། མཚན་ཉིད་འདི་འདྲ་ཅིག་རེད།
མ་གཏོགས་པའི་མཚན་གཞི་འདི་འདྲ་འདི་འདྲ་ཡོད་རེད་དབྱེ་བ་འདི་འདྲ་འདི་འདྲ་ཡོད་རེད་བསྟན་མ་སོང། ད་དེ་མ་བསྟན་པ་ཡིན་ཙང་དེ་འཆད་རྒྱུའི་དོན་ལ་བཞག་རེད། ཨང་ག་རེའི་སྐབས་སུ་འཆད་ཀྱིན་སོང་རེད་ལས་བསྟན་པའི་གནས་བཞི་པར་འཆད་ཀྱིན་སོང་རེད་ལས་བསྟན་པའི་གནས་སྐབས་སུ་ལ་རྣམ་པར་རིག་བྱེད་མ་ཡིན་པའི་གཟུགས་ཀྱི་ད་ཅིག་དབྱེ་བ་དང་ད་ཆ་ཚང་ཡོད་རེད་ཐོབ་གཏོང་མང་པོ་ཅིག་ཡོད་རེད་དེ་ན། རྣམ་རིག་མིན་རྣམ་གསུམ་ཤེས་བྱ་སྡོམ་དང་སྡོམ་པ་མིན་རྣམ་གསུམ་ཟེར་ཏེ་འདི་འདྲ་མང་པོ་ཡོད་རེད་ཨའོ་དེ་བྱེད་ད་འདུག་གཅིག་དུ་བྱེད་ད་མ་ཡིན་པ་ད་འདི་སྐབས་རྣམ་པར་རིག་བྱེད་མ་ཡིན་པའི་གཟུགས་ཨ་ཅིག་མཚན་ཉིད་ཙམ་མ་གཏོགས་པའི་མཚན་གཞི་དབྱེ་བ་མ་བསྟན་ཟེར་གྱི་རེད་པས་ད་འདུག་ཟེར་ན་མ་ཡིན་པ་ད་སྐབས་འདིའི་སྐབས་སུ་རྣམ་པར་རིག་བྱེད་མ་ཡིན་པའི་གཟུགས་ཀྱི་མཚན་ཉིད་བསྟན་པའི་རྩ་བ་དེ་མགོན་ཡོང་སོང་ཟེར་བ་ད། དེ་ནི་རྣམ་རིག་བྱེད་མིན་བརྗོད། ད་དེ་མ་ཡིན་པ་ད་དེའི་སྐབས་སུ་ལ་རྣམ་པར་རིག་བྱེད་མ་ཡིན་པའི་གཟུགས་དེ་ཁྱད་ཆོས་ལྔ་ཅན་ཡིན་པ་བསྟན་བཞག་རེད། ཁྱད་ཆོས་ལྔ་ལྡན་ཡིན་པ་བསྟན་རེད། ངེས་ཚིག་སྦྱར་ན་ནི་ཁྱད་ཆོས་ལྔ་ལྡན་ངེས་ཚིག་མ་སྦྱར་བའི་དབང་དུ་བྱས་ན་ཁྱད་ཆོས་བཞི། ད་མ་ཡིན་པ་དེ་རྩ་བ་དང་སྦྱར་ནས་ཁྱད་ཆོས་བཞི་པོ་ངོས་བཟུང་རྒྱུ་ཡོད་པས་ཅི་ཡང།

ད་འདི་ལྟ་བུ་མེད་ན་འགྲིག་གོ་སྤྱོད་རྒྱུད་འདི་རེད་བ། ཁོ་རང་མཚན་ཉིད་འདི་ལ་ཟུར་བཞི་དང་ཟུར་ལྔ་འདུག་བྱས་ནའང་འགྲིག་རེད་འོ་དེས་ན་མཚན་ཉིད་འདི་ལ་ག་རེ་རེད་ཟུར་ལྔ་ཁྱད་ཆོས་ལྔ་ལྡན་སོགས་ཆགས་སོང་ཡ། ད་དུས་ཀྱི་ཁྱད་པར་གཡེངས་དང་སེམས་མེད་སྐབས་དུས་ཀྱི་ཁྱད་པར་ག་འདྲ་ཅིག་བསྟན་དགོས་རེད་ཟེར་ན། དེ་ནས་རྣམ་པར་རིག་བྱེད་མ་ཡིན་པའི་གཟུགས་དེ་དུས་ཀྱི་ཁྱད་པར་ག་ཟེར་ན། ཨ་རིག། གཡེང་བ་དང་སེམས་མེད་པའི་སྐབས་སུ་ཡོད་པ་ཙམ་དུ་མ་ཟད་མ་གཡེང་བ་དང་སེམས་བཅས་ཀྱི་སྐབས་སུ་ཡང་ཡོད་རེད། འདི་ག་རེ་གཅོད་གོ་ཟེར་ན་རིག་བྱེད་གཟུགས་གཅོད་ཀྱི་འདུག་རྣམ་པ་རིག་བྱེད་གང་ཡིན་པ་དེ་དག་ག་ཟེར་ན་སེམས་བཅས་མ་གཏོགས་སེམས་མེད་ཀྱི་གནས་སྐབས་སུ་རྣམ་པ་རིག་བྱེད་ཀྱི་གཟུགས་རྩ་བ་ཉིད་བཞག་འདུག་རྣམ་པ་རིག་བྱེད་ཀྱི་གཟུགས་མི་འདུག་ག། རིག་བྱེད་སེམས་བཅས་ཁོ་ན་བྱུང་ཡོད་ཕྱིར་དོ་མ་རེད། འོ་དུ་སི་རེད། ཡ། ད་གི་དེ་ནས་གཡེང་དང་སེམས་མེད་པ་ཡི་ཡང་དེ་ནས་ག་དགེ་དང་མི་དགེ་བྱེད་ཀྱང་ངོ་བོའི་ཁྱད་པར་ག་རེ་ཟེར་ན། རྣམ་པ་རིག་བྱེད་མ་ཡིན་པའི་གཟུགས་ཆོས་ཅན་ཁྱོད་ཀྱི་ངོ་བོའི་ཁྱད་པར་ཡོད་དེ་དགེ་དང་མི་དགེ་གང་རུང་ཡིན་པའི་ཕྱིར། དགེ་བ་དང་མི་དགེ་གང་རུང་ཁྱབ་ཟེར་བར་དེ་ལུང་མ་བསྟན་ཅིག་ཡོད་མ་རེད་དེའི་ཕྱིར། ངོ་བོའི་ཁྱད་པར་དགེ་དང་མི་དགེ་བྱས་ད་རྒྱུན་གྱི་ཁྱད་པར་ད་དགེ་མི་དགེ་ཞེས་པས་ག་རེ་གཅོད་གོ་རེད་ཟེར་ན། མིག་གི་དབང་པོ་ལ་སོགས་པ་ལུང་མ་བསྟན་གྱི་ཆོས་དེ་དག་ག་རེ་ཟེར་ན་རྣམ་པར་རིག་བྱེད་མ་ཡིན་པ་གཟུགས་བྱས་གཟུགས་ཡིན་པ་བཅད་རེད་རེད་པ། མིག་དང་ཐོགས་པ་མིག་གཅོད་ཀྱི་འདུག། ད་རྒྱུན་གྱི་རྒྱུན་ཕྱོགས་རྗེས་འབྲང་ཞེས་པའི་སྐབས་སུ། རྒྱུན་གྱི་ཁྱད་པར་རྒྱུན་གྱི་ཁྱད་པར་ག་རེ་གསུངས་པ་རེད། རྣམ་པར་རིག་བྱེད་མ་ཡིན་པའི་གཟུགས་རྒྱུན་གྱི་ཁྱད་པར་དང་ལྡན་པ་ཡིན་ཏེ་ཟེར་ན།

སྒྲ་ལ་སོགས་པ་ཚིག་རྣམ་པར་རིག་བྱེད་མ་ཡིན་གཟུགས་མ་ཡིན་ཏེ་རིགས་རྒྱུན་སྔ་ཕྱི་དང་བཅས་པ་མ་ཡིན་པའི་ཕྱིར་དུ་བྱའི། ད་རྒྱུ་ཡི་ཁྱད་པར་འབྱུང་བཞིའི་རྒྱུར་བྱས་སུ་གཏོགས་ན། རྣམ་པར་རིག་བྱེད་མ་ཡིན་པ་གཟུགས་ཏེ། རྒྱུ་ཡི་ཁྱད་པར་རང་རང་གི་བའི་གཅིག་རྒྱུར་གྱུར་པའི་འབྱུང་བ་ཆེན་པོའི་རྒྱུ་ལས་བྱས་པ་ཡིན་པས་སང་རྒྱུ་ཡི་ཁྱད་པར་འབྱུང་བཞིའི་རྒྱུ་བྱས་པ་ལས་རེད། དེ་ག་རེ་གཅོད་དགོས་རེད། ཐོབ་པ་གཅོད་ཀྱི་རེད། ད་ཁྱེད་རང་ཚོ་དོ་མི་བལྟས་ཡོད་སྲིད་མ་རེད་ད། ཡིན་གཅིག་མིན་གཅིག་ངེས་ཆ་བཏང་མ་གཏོགས། དབུ་མ་དང་ཕར་ཕྱིན་རྩ་བ་ཉིད་འདྲ་གི་མ་རེད་ད། འདི་ངེས་ཆ་མ་བཏང་ཡོང་གི་མ་རེད། གོ་སྲིད། ཡིན་གཅིག་མིན་གཅིག་བློ་ལ་ཟིན་གོ་རེད་ངེས་ཆ་བཏང་གོ་རེད་བློ་ལ་ཟིན་ནང་བཞིན་ང་ཚོ་དཔེ་ཆའི་ནང་བཞིན་མར་རྩ་བ་ཉིད་དུ་ཟིན་གྱི་ཡོད་མ་རེད་ཚིག་ཇི་མ་ཇི་བཞིན་རྩ་བ་ཉིད་དུ་ཟིན་དགོས་ཡ་ཡོད་མ་རེད་དོགས་ས་རིག་དོགས་ས་དོན་དག་རོབ་ཙམ་བློ་ཟིན་ཨ་སོ་སོའི་དོན་དག་རང་བསམ་ན་ཨེ་ཡིན་ཤ་ཅེ་རེད་ཨ་མ་ལབ་རྒྱུ་ལབ་ཀྱི་ཕྱིར་རོ་ཡོད་རེད་བ་མི་འདུག་ཚིག་ཆ་ཚང་ཟིན་ན་འདོད་ཚུལ་ཡོད་མ་རེད་ད། ཚིག་འདི་ཅིག་ཆ་ཚང་མེད་པས་ནས་དོན་དག་ཆ་ཚང་བློ་ལ་ལེན་ཐུབ་གོ་གི་རེད་ཇི་ལྟར་ད་ག་རེ་རེད། རྒྱུ་ཡི་ཁྱད་པར་འབྱུང་བཞིའི་རྒྱུར་བྱས་སུ་ལྟུང་བ་ལ་ཐོབ་པ་གཅོད་གོ་རེད། ད་རྣམ་པ་རིག་བྱེད་མ་ཡིན་པའི་ལྡན་བྱེད་ཀྱི་ཐོབ་རྣམ་པ་རིག་བྱེད་མ་ཡིན་པ་ཁོ་རང་གི་ལྡན་བྱེད་ཀྱི་ཐོབ་པ་ཅིག་ཡོད་རེད་བ། དེ་འདྲའི་ཐོབ་པ་དེ་ག་རེ་མ་རེད་ཟེར་ན་རྣམ་པ་རིག་བྱེད་མ་གཟུགས་མ་མ་ཡིན་ཏེ་རང་གི་རྒྱུར་གྱུར་པའི་འབྱུང་བ་ཆེན་པོས་རྒྱུ་བྱས་པ་ལས་བྱུང་བ་མ་ཡིན་པའི་ཕྱིར། ཁོ་གཟུགས་མ་རེད་བ། ལྡན་མིན་འདུ་བྱེད་དེ་རེད་བ། འོ་དེ་ཟེར། འབྱུང་བ་ཆེན་པོས་རྒྱུ་བྱས་པ་ལ་ཅན་ཁོ་འབྱུང་འགྱུར་ཆགས་གོ་རེད་རྣམ་པ་རིག་བྱེད་མ་ཡིན་པ་ག་ས་དེ་ཐོབ་པ་དེ་ག་རེ་འབྱུང་འགྱུར་གྱི་གཟུགས་མ་རེད་བ་ག་ག་རེ་རེད།

ད་འདི། གཉིས་པོ་འདི་གང་རུང་ཞེ་བསྒོར་ད། གོ་རིམ་བཞིན་དུ་ཡོང་མི་འདུག་ད་ཁྱད་ཆོས་རེ་རེ་བཏང་ཞིག་ཁྱད་ཆོས་གཉིས་པོའི་གང་རུང་བཏང་ཞེ་ན། འདོད་པའི་སས་བསྡུས་གྱི་རྣམ་པ་རིག་བྱེད་མ་ཡིན་པའི་གཟུགས་དེ་ཆོས་ཅན། ངོ་བོའི་ཁྱད་པར་དགེ་དང་མི་དགེ་གང་རུང་ཡིན་པར་ཐལ་རྣམ་པ་རིག་བྱེད་མ་ཡིན་པའི་གཟུགས་ཡིན་པའི་ཕྱིར་ཡང། འདོད། འདོད་པའི་སས་བསྡུས་གྱི་རྣམ་པ་རིག་བྱེད་མ་ཡིན་པའི་གཟུགས་དེ་ཆོས་ཅན། ངོ་བོའི་ཁྱད་པར་དགེ་དང་མི་དགེ་གང་རུང་ཡིན་པར་ཐལ། མ་ཡིན་པར་ཐལ་ངོ་བོའི་ཁྱད་པར་དགེ་བ་མ་ཡིན་པ་གང་ཞིག་ངོ་བོའི་ཁྱད་པར་མི་དགེ་བ་མ་ཡིན་པའི་ཕྱིར་ཡང། ག་རེ་མ་ཡིན།

སྡོམ་དང་སྡོམ་པ་མིན་དང་གསུམ་གསུངས་རེད། རྣམ་པ་རིག་བྱེད་མ་ཡིན་པ་གསུམ་གཟུགས་དེ་ལ་ག་ཚད་ཡོད་རེད། གསུམ་ཡོད་རེད། སྡོམ་དང། སྡོམ་པ་མིན་པ་དང། བར་མ་དེ་གསུམ་ཡོད་རེད། སྡོམ་པ་བྱས་སྡོམ་པ་མ་ཡིན་པ་བྱས་བར་མ་གཟུགས་གསུམ་ཡོད་རེད་གསུངས་རེད། སྡོམ་དང་སྡོམ་པ་མིན་དང་གསུམ་ཞེས་གསུངས་རེད། སྡོམ་པ་དེ་ལ་དབྱེ་ན་གསུམ་ཡོད་རེད། ཨ་ག་ཟེར་ན། བསམ་གཏན་གྱི་སྡོམ་པ། ཨ་ནི་གཅིག། སོ་ཐར་གྱི་སྡོམ་པ། བསམ་གཏན་གྱི་སྡོམ་པ་ཟག་མེད་ཀྱི་སྡོམ་པ་གསུམ་དེ་ཡོད་རེད། ད་རེ་རེ་ཡང་ནང་གསེས་ཕྱེ་གི་རེད། ད་ཡིན་ན་དེ་འདྲའི་སྡོམ་མིན་གྱི་རྣམ་པ་རིག་བྱེད་མ་ཡིན་པའི་གཟུགས་ཆོས་ཅན་ད་ཆོས་ཅན་ཁྱོད་ཀྱི་ངོ་བོ་དེ་ཨ་ནི་གོ་ལ་སོ། དགེ་བ་མ་ཡིན་པ་ད།

དེ་ཆོས་ཅན་གཅིག་འདིར་གླེང་དགོས་དག་གར་སེམས་ན། འདོད་པའི་སྲིད་དུ་རྣམ་པར་རིག་བྱེད་མ་ཡིན་པའི་གཟུགས་ཆོས་ཅན། ཁྱོད་ཀྱི་ངོ་བོ་དགེ་བ་དང་མི་དགེ་བ་གང་རུང་ཡིན་པར་ཐལ་ཁྱོད་ཀྱི་རྣམ་པར་རིག་བྱེད་མ་ཡིན། དགེ་བ་དང་མི་དགེ་བ་གང་རུང་ཡིན་ཟེར་ན་དགེ་བ་ཡིན་ཟེར་ན་འགྲིག་མ་རེད་ཁོའི་ངོ་བོ་ན་མི་དགེ་བ་འདུག་ག་མི་དགེ་བ་ཡིན་ཟེར་འགྲིག་མ་ཁོའི་ངོ་བོར་གྱུར་པའི་དགེ་བ་འདུག་ག་ད་གཙོ་བདོ་མི་གང་དུ་གྲུབ་དག་གི་མི་དགེ་བ་ཡོད་པ་གྲུབ་ཐུག་འདུག་ག་དགེ་བ་ཡོད་ན་ལས་སླ་པོ་ཞེ་པོ་ཅིག་རེད་འདོད་པའི་སྲིད་དུ་རྣམ་པར་རིག་བྱེད་མ་ཡིན་པའི་གཟུགས་ཀྱི་ངོ་བོ་ཡོད་པར་ཐལ་སོ་ཐར་གྱི་སྡོམ་པ་འདི་སོ་ཐར་གྱི་སྡོམ་པ་འདི་ཡིན་པའི་ཕྱིར།

ཀྱི། མ་སྐྱེས་པ་མ་ཡིན་པར་ཐལ། མ་ཡིན་པར་ཐལ་རིགས་རྒྱུན་སྔ་ཕྱི་དང་བཅས་པ་མ་ཡིན་པའི་ཕྱིར། མ་ཁྱབ་ཁྱབ་པ་ཡོད་དེ། ཅིག་དེའི་རིགས་ཅིག་རྒྱུན་ཆོས་ཅི་རང་དེ་ནི་རིགས་རྒྱུན་ཕྱི་མ་ཙམ་མ་ཡིན་པ་སྔ་མ་ཙམ་མ་ཡིན་པ་སྔ་ཕྱི་གཉིས་ཀ་དང་བཅས་པ་ཅིག་དགོས་པའི་ཕྱིར་ཡང། མོ་ཧོ་ན་རྒྱུན་སྔ་ཕྱི་གང་རུང་དང་བཅས་ན་རིགས་རྒྱུན་སྔ་ཕྱི་གང་རུང་དང་བཅས་ན་རྒྱུན་ཆོས་ཇི་རང་ཡིན་པས་ཁྱབ་དང་ས་ནི། ཨ།

ཡ་ད་ཡིན་ན་སྤྱིར་བཏང། སྡུག་བསྔལ་ཆོས་བཟོད་ཀྱི་ཚོགས་པ་ན་ཡོད་པའི་ཅིག་ཟག་མེད་ཀྱི་སྡོམ་པ་ཆོས་ཅན་རིགས་རྒྱུན་ཕྱི་མ་དང་བཅས་པ་ཡིན་པར་ཐལ། མ་དྲུག་གི་དྲུག་གིས་འདོད་པའི་ཁམས་གོང་མའི་གཟིགས་ན་ལམ་ཆོས་བཟོད་ད་འདི་རེད་བ། ལམ་རྗེས་ཤེས་རེད་བ། ལམ་རྗེས་ཤེས་སྟོང་ངམ་དང་མཐོང་ལམ་སྐད་ཅིག་མ་བཅུ་དྲུག་ནང་ཐོག་མ་ཐ་མ་འདི་རེད་བ། ལམ་རྗེས་ཤེས་ཀྱི་ཚོགས་པ་ན་ཡོད་པའི་ཟག་མེད་ཀྱི་སྡོམ་པ་ཆོས་ཅན་རིགས་རྒྱུན་ཕྱི་མ་དང་བཅས་པ་ཡིན་པར་ཐལ།

ཤེས་བཟོད་སྐད་ཅིག་མ་ད་འདི་རེད་བ་བཅུ་དྲུག་ནང་གི་མཐོང་ལམ། སྡུག་བསྔལ་ཆོས་བཟོད་དེ་ལ་རང་གི་རིགས་རྒྱུན་སྔ་མ་ཡོད་མ་རེད་མ་གཏོགས་དེ་མ་གཏོགས་པའི་ཆ་ཚང་ལ་རིགས་རྒྱུན་སྔ་མ་ཡོད་ཟེར་གྱི་རེད་བ། ཡོད་ཟེར་གྱི་རེད་བ། རིགས་རྒྱུན་སྔ་མ་ཡོད་པས་ཁྱབ་ཟེར་གྱི་རེད་བ་ཅེས། ཁྱབ་ཟེར་གྱི་རེད་བ་ཞེས་ན་སྒོམ་ལམ་སྐད་ཅིག་མ། སྒོམ་ལམ། སྒོམ་ལམ་སྐད་ཅིག་སྒོམ་ལམ་བར་ཆད་མེད་ལམ་ད་དང་པོ་དེ་ཆོས་ཅན་ད་སྒོམ་ལམ་སྤྱིར་བཏང། ད། ཁམས་སོ་སོར་ཕྱེ་ན་ད་འདི་ཡོད། འདོད་པའི་སྒོམ་ལམ་བར་ཆད་མེད་ལམ་ཡོད་རེད་བ། འདོད་པའི། སྒོམ་སྤང་ཆེན་པོའི་ཆེན་པོའི་དངོས་གཉེན་དུ་གྱུར་པའི་སྒོམ་ལམ་བར་ཆད་མེད་ལམ་དུ་ཞུགས། ད་སྒོམ་ལམ་བར་ཆད་མེད་དང་པོ་འདི་རེད་བ། དེ་ཆོས་ཅན། ཁྱོད་ཀྱི་རིགས་རྒྱུན་སྔ་མ་ཡོད་པར་ཐལ། ཤོག། ད་གོང་མའི་ལམ་རྗེས་ཤེས་བྱའོ་བྱ་ན། གོང་མའི་ལམ་རྗེས་ཤེས་མེད་དུ་འགྲོ་སྲིད་བ་མ་རེད་བ། མཐོང་ལམ་མཉམ་གཞག་འཁྱག་ལུགས་དེ་ལ་མཐོང་ལམ་རྗེས་ཐོབ་མེད་བ། གོང་མའི་ལམ་རྗེས་ཤེས་དེ་མཐོང་ལམ་མཉམ་གཞག་ཐ་མ་དེ་རེད་བ། དེ་འགག་པ་དང་དུས་མཉམ་དུ་ག་རེ་སྐྱེ་གི་རེད། འདོད་པའི་སྡུག་བསྔལ། ག་ཟེར་ན། འོ་ལགས་སོ། སྒོམ་སྤང།

སྡུག་བསྔལ་ལ་ཆོས་བཟོད་པའི་སྐད་ཅིག་དང་པོ་མ་གཏོགས་པའི་འདུས་བྱས་རྣམས་ནི་རྒྱུ་མཐུན་ལས་མ་བྱུང་བ་གང་ཡང་མེད་དོ་གསུང་བ་རེད། སྡུག་བསྔལ་ལ་ཆོས་བཟོད་དེ་ག་ཟེར་རྒྱུ་མཐུན་གྱི་རྒྱུ་ལས་བྱུང་བ་མ་རེད། སྡུག་བསྔལ་ཆོས་བཟོད་ཚོགས་པ་རྣམས་སྐད་ཅིག་དང་པོ་དེ་རིས་མཐུན་གྱི་རྒྱུ་ལས་བྱུང་བ་དེ་མ་གཏོགས་པའི་འདུས་བྱས་ཐམས་ཅད་ག་རེ་རང་གི་རིས་མཐུན་གྱི་རྒྱུ་ལས་བྱུང་ཁྱབ་གསུང་བ་རེད། ད་འདི་འོག་གླེགས་རིས་ཁྱེད་རང་ཚོ་རྣམ་པའི་རེ་བའི་ཁབ་ཏུ་ལེགས་འདུག་གང། འོ་རིགས་རྒྱུན་རིགས་རྒྱུན་ཡོད་རྣམས་ཀྱིས་རིགས་རྒྱུན་མེད་ཟེར་གི་རེད་བ། འོ་རིགས་རྒྱུན་ཡོད་མེད་ཟེར། ཨ། རིགས་རྒྱུན་ནི་རིགས་རྒྱུན་སྔ་མ་སུས་རྒྱུ་རེད་བཞག་དགོས་རེད་ནི། ཟག་མེད་ཀྱི་རིགས་རྒྱུན་སྔ་མ་དེ་ཟག་མེད་ཅིག་དགོས་ཀྱི་རེད་བ། ད་འདི་ནི་མང་པོ་རྩོད་ས་མ་རེད་ཟག་མེད་སྐད་ཅིག་དང་པོའི་རིགས་རྒྱུན་ཡོད་མ་རེད་ཟེར་དེ་རེད་པ་ཟག་མེད་སྐད་ཅིག་དང་པོའི་རིགས་རྒྱུན་མེད་དེ་དེའི་རིགས་རྒྱུན་སྔ་མ་ཡོད་ན་སྦྱོར་ལམ་ཆོས་མཆོག་ཆེན་པོ་ཞིག་འདི་ཀྱི་ལས་ཟག་མེད་བཞག་དགོས་མ་རེད་པ་ཟག་མེད་ཀྱི་རིགས་རྒྱུན་སྔ་མ་ཡོད་ན་ཟག་མེད་ཡིན་པས་ཁྱབ་རེད་པ་འོ་འདུག་སེ་རེད། ཡ། ད་འདུག་སྤྱི་བཏང་རྒྱུ་རེད་ད་ཡང། འདུག་སེ་ལབ་ཤོག་ད་ཡིན་ན་འདོད་པའི་སྡུག་བསྔལ་ཆོས་བཟོད་ཀྱི་ཚོགས་པ་ན་ཡོད་པའི་ཟག་མེད། ད་འདུག་བག་ལབ་ཤེས་འགྲིག་རེད།

མ་ཁྱེར་ན་སྡུག་བསྔལ་ཆོས་བཟོད། འདི་ཆོས་བཟོད་ག་ཟེར། འོ་ལགས་སོ་འདོད་པའི་སྡུག་བསྔལ་ཆོས་བཟོད་ཅིག་ཁྱོད་ཀྱི་ཚོགས་པ་ན་རྣམ་པར་རིག་བྱེད་མ་ཡིན་པའི་གཟུགས་ཟག་མེད་ཀྱི་སྡོམ་པ་མེད་པར་ཐལ་དེ། མེད་ཟེར་ན་འགྲིག་པར་ཐལ་ནི། དེ་མེད་ཟེར་ན་འགྲིག་པར་ཐལ་ཁོ་ཡོད་ཀྱང་རིགས་རྒྱུན་སྔ་ཕྱི་དང་བཅས་པ་མ་ཡིན་ཟེར་གི་ཁོ་ཁས་ལེན་དཀའ་ལས་ཁག་པོ་ཅིག་གོ་ཨ་མ་དེ་ཚོགས་པ་ན་རྣམ་པར་རིག་བྱེད་མ་ཡིན་པའི་གཟུགས་མེད་ལབ་བཞིན་བཏབ་བསྡད་ཀྱི་འདུག་ཨ། ཡོད་དེ།

ད་ལན་ཡང་དགའ་བྱོས། དེ་འདྲའི་ད་བྱས་ན་འོག་ལ་གཟུགས་མེད་རྟེན་ཅན་གྱི་ཨ་འཕགས་པའི་སྒོམ་ལམ་བར་ཆད་མེད་ལམ་དེའི་ཚོགས་པ་ན་ཟག་མེད་སྡོམ་པ་ཡོད་དེ་འདྲའི་ཟག་མེད་དེ་བས་གཟུགས་མེད་རྟེན་ཅན་གང་ཟག་དེའི་རྒྱུད་ལ་ལྡན་ཁོའི་རྒྱུད་ལ་མེད་ཟེར་གོ་རེད། ལྡན་ཀྱང་མེད་ཟེར་བ་ལན་རྒྱག་གོ་རེད། གཟུགས་མེད་ཕུང་པོ་བཞི་པའི་རང་བཞིན་གསུངས་ཀྱང་དེ་ལ་ཟག་མེད་སྡོམ་པ་ལྡན་ཀྱང་ས་དེས་བསྡུས་མེད་པས་ཨ་ག་རེ་ཟེར་ན་ཟག་མེད་གང་དུ་སྐྱེས་པ་ཡི་གསུངས་པ་དེ་དེ་ལ་དཔྱད་གསུངས་རེད་བ་འོ་དུ་ཟེར་རེད།

ཨ་ཨ། ཨ། བཞི་མ་ལྡན། ད་ཁྱེད་རང་ཚོ་ལྔ་ལྡན་ལབ་ཕྱིར་བ། ལྔ་ལྡན་མ་མི་ལྡན་པ་བཞི་མ་ལྡན་མ་ལྡན་པའི་ཕྱིར།

ཡ་བདུད་རྩི་ཞིག་དང་སྲི་དང་བ། ད་འདི་དཔྱད་རྒྱུ་ཞེ་ད་ག་རེ། ཟག་མེད་གང་དུ་གསུངས་པ། ག་རེ། ཟག་མེད་གང་དུ་སྐྱེས་པ་དེ་ནས་དཔྱད་ཟེར་བ། ད་འདུག་ང་ཚོ་དཔྱད་རྒྱུ་ཞེ་ད་འདིར་དང་མན་དཔྱད་རྒྱུ་འདི་མ་རེད། ད་ཡིན་ན་གཟུགས་མེད་རྟེན་ཅན་གྱི། ཨ་ནི་འོག་ལ་འཕགས་པ་སྒོམ་ལམ་པ་དེའི་རྒྱུད་ཀྱི། ཨ་ནི་ཅིག་རྣམ་པར་རིག་བྱེད་མ་ཡིན་པའི་གཟུགས་དེ་ཆོས་ཅན། ག་ཟག་མེད་ཀྱི་སྡོམ་པ་དེ་ཆོས་ཅན་ཟག་མེད་ཀྱི་སྡོམ་པ་ཡིན་པའི་ཕྱིར་ཡ།

ག་ཟག་མེད་གང་དུ་སྐྱེས་པ་ཡི་གསུངས་པའི་དེ་ལ་དཔྱད་ཟེར་ད་ག་རེ་དཔྱད་དགོས་ཟེར་ན་ད་འབྱུང་བ་ཆེན་པོའི་རྒྱུ་ཡོད་ཟེར་གོ་དེ་མེད་ན་ག་རེ་ཁྱད་ཆོས་གཞན་ནས་ཆགས་ཀྱི་མི་འདུག་ཨ་ད་འབྱུང་བ་ཆེན་པོའི་རྒྱུ་ཡོད་བྱས་ན་ག་རེ་བ་རེད་དེ་འདྲའི་ཟག་མེད་ཀྱི་སྡོམ་པ་དེ་ཆོས་ཅན་རང་གི་རྒྱུར་གྱུར་པའི་འབྱུང་བ་དེས། རང་ཉིད་གང་དུ་སྐྱེས་པའི་ས་དེའི་དུས་ཀྱི་བསྡུས་པ་ཡིན་པར་ཐལ་ཁྱོད་ག་རེ་ཡིན་པའི་ཕྱིར་ཟག་མེད་ཡིན་པའི་ཕྱིར་དེ་དཔྱད་དགོས་ད་དཔྱད་རྒྱུ་དེ་རེད་ཁོའི་རྒྱུར་གྱུར་འབྱུང་བ་ཆེན་པོ་ཡོད་ཟེར་གོ་དེ་མེད་ན་རྣམ་རིག་བྱེད་མ་ཡིན་གཟུགས་ཆགས་ཀྱི་མི་འདུག་ཨ་ད་ཡོད་ལབ་པས་ན་དེ་འདྲའི་ག་ས་ཟག་མེད་ཀྱི་སྡོམ་པ་དེ་ཆོས་ཅན་གཟུགས་མེད་རྟེན་ཅན་འཕགས་པའི་རྒྱུད་ཟག་མེད་ཀྱི་སྡོམ་པ་དེ་ཆོས་ཅན་རང་གི་རྒྱུར་གྱུར་པའི་འབྱུང་བ་དེ་འབྱུང་བ་དེས། རང་ཉིད་གང་དུ་སྐྱེས་པའི་ས་དེས་བསྡུས་པ་ཡིན་པར་ཐལ་ཁྱོད་ག་རེ་ཡིན་པའི་ཕྱིར་ཟག་མེད་ཀྱི་སྡོམ་པ་ཡིན་པའི་ཕྱིར་ད་མ་ཁྱབ་ཟེར་གོ་རེད་བ། ཟག་མེད་ཀྱི་སྡོམ་པ་ཡིན་ན་རང་གི་རྒྱུར་གྱུར་པའི་འབྱུང་བ་ཆེན་པོ་དེ་རང་ཉིད་གང་དུ་གཏོགས་པའི་ས་དེས་བསྡུས་དགོས་པ་མ་ཡིན་པར་ཐལ་དགོས་པར་ཐལ་དེ་ལྟར་དགོས་པ་དེ་ནི་ལུས་ངན་དགག་བྱ་དབྱིག་གཉེན་གྱི་མངོན་པ་མཛོད་གནས་བཞི་པ་ལས་ཟག་མེད་གང་དུ་སྐྱེས་པ་ཡི་ཞེས་གསུངས་པའི་ཕྱིར་ཡ། ག་ས་འདི་རེད་བ། ཟག་བཅས་ལུས་དང་ཟག་བཅས་ལུས་དང་ངག་གི་ལས་རང་གི་འབྱུང་བ་དག་རྒྱུར་བྱས་ཟག་མེད་གང་དུ་སྐྱེས་པ་ཡི་ཞེས་གསུངས་པའི་ཕྱིར། ཟག་བཅས་ལུས་དང་ངག་གཉིས་པོ་དེ་རང་གི་རྒྱུར་གྱུར་འབྱུང་བ་བཞི་པོ་དེ་རྒྱུར་བྱེད་ཀྱི་རེད། ཟག་མེད་དེ་རང་ཉིད་གང་དུ་སྐྱེས་པའི་ཁམས་དེའི་སས་བསྡུས་པའི་འབྱུང་བ་བཞི་པོ་དེ་རྒྱུར་བྱེད་ཀྱི་རེད་ལབ་བཞིན་རེད། ད་དེ་དུའང་དེ་འདྲའི་གཟུགས་མེད་རྟེན་ཅན་འཕགས་པའི་རྒྱུད་ཟག་མེད་སྡོམ་པ་དེ་རང་ཉིད་གང་དུ་གཏོགས་པའི་ཁམས་ག་བ་བཞག་ད། གཟུགས་མེད་ཁམས་བཞག་རང་ཉིད་སྐྱེ་སའི་དེ་གཟུགས་མེད་ཁམས་སྐྱེས་དེ་རེད་མ་གཏོགས་འདོད་པར་སྐྱེས་པའམ་གཟུགས་ལ་སྐྱེས་མི་འདུག་བ།

ཟག་མེད་སྡོམ་པ་ཡོད་ན་སེམས་ཡོད་པས་ཁྱབ་རེད། ཐ་མ་གཉིས་ནི་སེམས་ཀྱི་གྲངས་ཟེར། ཐ་མ་གཉིས་དེ་ག་བསམ་གཏན་གྱི་སྡོམ་པ་དང་ཟག་མེད་སྡོམ་པ་དེ་སེམས་རྗེས་འབྲང་རེད། སེམས་ཡོད་ན་ག་ས་སེམས་མེད་ན་ཁོ་ལྡོག་གོ་རེད། ཁོ་ཡོད་ན་སེམས་ཡོད་གོ་རེད་སེམས་རྗེས་འབྲང་ཟེར་དོན་ངོ་སེམས་ཡོད་མེད་ཀྱི་གྲུབ་བདེ་གཅིག་རེད་སོ་ཐར་གྱི་སྡོམ་པ་དེ་སེམས་ཡོད་མེད་ཀྱི་གྲུབ་བདེ་གཅིག་མ་འཕགས་པ་གོང་མའི་རྒྱུད་ལ་སོ་ཐར་གྱི་སྡོམ་པ་དེ་ཡོད་ཟེར་གྱི་རེད། ཇི་ལྟར་དེ་ནི་སེམས་ཀྱི་རྗེས་འབྲང་ག་ས། ཐ་མ་གཉིས་ནི་སེམས་རྗེས་འབྲང་ཐ་མ་གཉིས་ག་རེ་བསམ་གཏན་གྱི་དང་ཟག་མེད་ཀྱི་སྡོམ་པ་གཉིས་སེམས་ཀྱི་རྗེས་འབྲང་ཡིན་པས་ཁྱབ་ཟེར་གོ་རེད་འདི་གཅིག་གཏང་གོ་རེད། ཡ་དེ་རྗེས། དེ་རྗེས།